ཨིས་རལ་དང་ཧ་མཱས་བར་དམག་འཁྲུག་བརྒྱབ་ནས་གཟའ་འཁོར་འདིའི་གཟའ་ལྷག་པའི་ཉིན་ནས་ཟླ་བ་ལྔ་ཧྲིལ་པོར་འཁོར་གྱི་ཡོད་པ་ཡིན་ན་ཡང་ད་དུང་དམག་འཁྲུག་འདི་བཞིན་ཛ་དྲག་ཏུ་སོང་བའི་གནས་སྟངས་ཤིག་ཡོད་རེད། ཡིན་ནའི་ད་ཆ་ཕྱོགས་གཉིས་ཀ་ནས་མེ་འཕེན་མཚམས་འཇོག་ཞིག་ཡོང་ཐབས་དང་དེའི་ཐོག་ནས་རིམ་བཞིན་ད་བར་ཧ་མཱས་ཀྱིས་བཙན་ཉར་བྱས་པའི་མི་སྣ་ལྷག་འཕྲོས་བརྒྱ་དང་སུམ་ཅུ་སོ་གཉིས་སྐོར་དེ་དག་གློད་བཀྲོལ་དང། ནས། གྷ་ཛཱ་ནང་གི་པཱེ་ལིས་ཏིན་གྱི་མི་དམངས་ཚོར་མི་སྤྱོད་དགེ་བའི་རོགས་སྐྱོར་འབྱོར་རྒྱུས་མཚོན་པའི་མི་དམངས་དེ་དག་གི་དཀའ་སྡུག་སེལ་ཐབས་བཅས་ཀྱི་ཆེད་དུ། ཕྱོགས་མང་པོ་ཞིག་གིས་འབད་བརྩོན་བྱེད་བཞིན་པ་དང། ལྷག་པར་དུ་གཟའ་འཁོར་སྔོན་མའི་ནང་ལ་ཨ་མི་རི་ཀ་དང་ཨི་སི་རེལ། ཨི་ཇེབ་དང་ཁ་ཐར་བཅས་ཀྱི་འབྲེལ་ཡོད་དཔོན་རིགས་ཚོས། ཧྥ་རན་སི་ཡི་རྒྱལ་ས་པེ་རེས་ནང་ལ་ཚོགས་འཛོམས་གནང་སྟེ་མེ་འཕེན་མཚམས་འཇོག་དང་བཙན་ཉར་བ་རྣམས་རིམ་བཞིན་གློད་གྲོལ་གཏོང་ཐབས་སོགས་ཚུད་པའི་ཞི་འགྲིག་གྲོས་འཆམ་ཞིག་བཏོན་ཡོད་པ་དང། ཕྱོགས་མཚུངས་ལས་དོན་དེར་དོན་འཁྱོལ་ཡོང་ཐབས་སུ་དམིགས་ཏེ་ཧྥ་རན་སི་ཡི་ཕྱི་སྲིད་བློན་ཆེན Stéphane Séjourné གྱིས། ཨི་ཇེབ་ཀྱི་ནང་ལ་ཆེད་བསྐྱོད་གྲུབ་ཙམ་ཡིན་པ་དང་དེ་བཞིན་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེའམ་བློན་ཆེན Antony Blinken ཉིན་ཤས་ཀྱི་ནང་ལ་དཀྱིལ་ཤར་གྱི་མངའ་ཁུལ་དེར་ཆེད་ཕེབས་གནང་རྒྱུའི་ངང་སྒུག་བྱེད་ཀྱི་ཡོད་པ་རེད། དེའི་བར་ན་རྒྱལ་ཁབ་བཞི་པོ་དེས་བཏོན་པའི་ཞི་འགྲིག་བར་འདུམ་གྱི་གྲོས་འཆར་དེར་འབྲེལ་ཡོད་ཧ་མཱ་སི་ཤོག་ཁག་གིས་ད་བར་མོས་མཐུན་ཡོད་མེད་ཀྱི་ལན་འདེབས་འབྱོར་མེད་པ་རེད་དེ། ལེ་བྷ་ནོན་ནང་རྟེན་གཞི་བྱས་པའི་ཧ་མཱ་སི་ཡི་གཞུང་འབྲེལ་དཔོན་རིགས་ཀྱིས་ད་ལྟའི་ཆར་ཁོ་ཚོས་ཞི་འགྲིག་གི་གྲོས་འཆར་དེའི་ཐོག་ལ་གོ་བསྡུར་བྱ་རྒྱུར་འདོད་མོས་ཡོད་ཅེས་བརྗོད་འདུག་ཅིང། ཡང་ཨིསི་རཱཨེལ་གྱི་ཕྱོགས་ནས་བྱས་ན་ཧ་མཱ་སི་ཡི་ཕྱོགས་ནས་གྲོས་འཆར་དེའི་ཐོག་ལ་ལན་འདེབས་བྱ་རྒྱུར་ནར་འགྱངས་གཏོང་བཞིན་པ་དེའི་རྒྱུ་མཚན་ནི་ཧ་མཱ་སི་ཡི་འགོ་ཁྲིད་ནང་ཁུལ་དུ་མི་འཆམ་པ་ཡོད་སྲིད་པའི་ཐོག་ཡིན་ལུགས་ལས། དེ་མིན་ནར་འགྱངས་གཏོང་དགོས་པའི་རྒྱུ་མཚན་གང་ཡང་མཐོང་གི་མེད་ལུགས་བརྗོད་ཡོད་རེད། ད་བར་ཧ་མ་སི་དྲག་འཐབ་པའི་འགོ་ཁྲིད་ཚོས་གསལ་སྟོན་བྱས་པའི་ནང་ལ། ཁོང་ཚོས་ཞི་འགྲིག་གྲོས་འཆར་གྱི་སྒྲོམ་གཞི་དེའི་ཐོག་ལ་བསྐྱར་ཞིབ་བྱེད་བཞིན་ཡོད་པ་དང་ཁོང་ཚོའི་ལངས་ཕྱོགས་ཇི་ཡིན་གྱི་ཐད་གསལ་བསྒྲགས་བྱ་རྒྱུར་དུས་ཚོད་འཕར་མ་དགོས་ཀྱི་འདུག་ཅེས་བརྗོད་པ་དང་སྦྲགས། ལེ་བྷ་ནཱན་ནང་གི་ཧ་མ་སི་ཡི་གཞུང་འབྲེལ་དཔོན་རིགས། ཨོ་སཱ་མ་ཧམ་ཏོན་གྱིས་གཟའ་སྤེན་པའི་ཉིན་གསར་འགོད་ལྷན་ཚོགས་ཤིག་གི་སར་གཏམ་བཤད་བྱས་དོན་ལ། ཁོ་ཚོས་ཞི་འགྲིག་གི་ལས་དོན་གང་འདྲའི་ཐོག་ལ་ཡང་གོ་བསྡུར་བྱ་རྒྱུའི་སྒོ་མོ་ཕྱེས་ཡོད་ཅེས་དང། ཡང་ཁོ་ཚོ་ནི་རང་གི་པ་ལི་སི་ཐན་མི་མང་ཐོག་ལ་ཆེས་གདུག་རྩུབ་ཅན་གྱི་ཀླ་ཀློའི་ངན་སྤྱོད་འདི་མཚམས་འཇོག་ཐུབ་པ་བྱ་རྒྱུར་ཆོད་སེམས་བརྟན་པོ་བཟུང་གི་ཡོད་ཅེས་བརྗོད་ཡོད་པ་རེད། ཡིན་ནའི་དཔོན་རིགས་དེ་ཡིས་ཞི་འགྲིག་གི་གྲོས་འཆར་དེའི་ཐོག་ལ་ཧ་མཱས་ཤོག་ཁག་གིས་གོ་བསྡུར་བྱེད་མུས་ཡིན་ན་ཡང་ད་ལྟའི་ཆར་དེའི་ཐོག་གྲོས་འཆམ་གང་ཡང་བྱུང་མེད་པ་མ་ཟད་གྲོས་འཆར་དེའི་ནང་གི་ཞིབ་ཕྲའི་གནས་ཚུལ་འགའ་ཤས་ཤིག་ཚང་གི་མི་འདུག་ཅེས་ཀྱང་བརྗོད་འདུག་ཡང་དེའི་སྔོན་ལ་ཧ་མཱས་ཡི་སྒྲིག་འཛུགས་ཀྱིས་དམག་འཁྲུག་མཚམས་འཇོག་བྱེད་ཕྱོགས་ལ་ཐོག་མར་མེ་འཕེན་མཚམས་འཇོག་ཆ་ཚང་བ་ཞིག་བྱེད་དགོས་པ་དང། དེ་བཞིན་ཨིས་རལ་གྱིས་ཧ་མཱས་ཀྱི་ལངས་ཕྱོགས་ལ་འཁྱོག་བཤད་དང་ལོག་བཤད་བྱེད་ཀྱི་འདུག་ཅེས་སྐྱོན་བརྗོད་ཤུགས་ཆེ་བྱས་ཡོད་པ་རེད། དེ་བཞིན་ཨིས་རལ་གྱིས་ད་བར་མེ་འཕེན་མཚམས་འཇོག་ཡོང་བའི་གྲོས་འཆར་བཏོན་པ་ཚང་མར་ངོས་ལེན་མ་བྱས་པར། དྲག་རྒོལ་མུ་མཐུད་དང་ཧ་ཅང་ཤུགས་དྲག་ཆེན་པོའི་སྒོ་ནས་བྱེད་མུས་ཡིན་པ་རེད། གནས་ཚུལ་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་པད་མ་བདེ་ཆེན་ཡིན།